ད་ང་གཉིས་ལས་སླ་པོ་མི་འདུག་གསུངས། ཁྱོད་རང་ལྷ་ས་ལ་འགྲོ་ཤོག་ལྕགས་གཟོང་ཉོས་ཤོག་ཐོ་བ་ཉོས་ཤོག་གསུངས། ཐོ་བ་དང་ལྕགས་གཟོང་དེ་འདྲ་ཉོས་བཅུག། ད་དངུལ་རྟ་རྨིག་མ་དེ་དང་གོས་ཆེན་དེ་དེ་ཡ་བསྡུས་ཅག་ག་བྱས་བཞག་ཤོག་གསུངས། ཧ་ཁོང་རྣམ་པ་གཉིས་ཀས་ལྕགས་གཟོང་དང་ཐོ་བ་བསྣམས་ནས་ས་སྟོད་ལུང་ཕུ་བྲག་ཆེ་བོ་ལ་ཕར་ཕེབས། ཨ་ནི་བྲག་དེ་བཙབ་ལྕགས་གཟོང་བཙུགས་བཙབ་ཐོ་བ་གཞུས་ནས་བྲག་བཅག་ནས། མེ་དཔོན་གཡོག་གཉིས་ལྕགས་ལུག་གི་བྲག་དེ་བཙབ་ནས།

ང་ཚོ་གི་བོད་སྒོ་མང་མཁན་པོ་ཡིན་པ་རེད་བ་བེ་བ་ཚུར་འཁྱེར་ཡོང་ད་ང་ཁྱོད་རང་གོས་ཆེན་དེ་དང་དངུལ་དེ་འཁྱེར་བེ་བ་དེ་འཁྱེར་ལྷ་ས་ལ་ཕ་གི་ཀུན་བཟང་རྩེ་གི་རྒྱབ་ལོགས་དེ་ཁ་ཆེ་རྒན་གོག་ཅིག་ཡོག་རེད་ཁ་ཆེ་རྒན་པོ་སྐུ་ཚོང་ག་བོ་ཅིག་ཡོད་ཨོ་དེ་ལ་སྤྲད་རོགས་ཞུ་དེ་ཡིན་གཅིག་མིན་གཅིག་བཞེས་རོགས་བྱེད་ཟེར་ཨུ་ཚུགས་བྱེད་སྐུ་མང་པོ་ཟེར་གྱི་རེད་ད་སྐུ་མཁྱེན་ཚོང་ཆེ་བ་བཞེས་རོགས་བྱེད་གོས་ཆེན་དེ་དང་དེ་ཡ་བོད་བེ་བ་དེ་ཡ་དེ་ཕིག་སྐུ་ཅོག་ཚོང་ནས་ཨ་ནི། ཨུ་ཚུགས་བྱས། རྩ་ནས་འཁྱེར་མ་ཡོང། ཨ་ནི་མེད། ང་གཉིས་གཉིས་ལ་བས་སྐལ་ལ་རྩ་ནས་མེད་པ་གྱིས་ལྷག་མ་མེད་པ་བཞེས་རོགས་ཞེས་ཞུས་ཤོག་ཨཱ་སི། ཨ་ཨམ་ཨོ་ནི། ཁ་ཆེ་ཟེར་མཁན་འདི་ལ་ཆོས་ཡོད་མ་རེད། ང་རང་ཚོ་ཁ་ཆེ་རེད། ཁ་ཆེ་ནང་ལ་རྩ་ཆེན་པོ་དེ་འདྲ་བས། ཞེ་དྲག་འཕེལ་གི་ཡོད་ཡིན་མི་འདྲ་འདུག་ད། ཁ་ཆེ་ཟེར་གྱི་ག་ཡོད་གཞན་པའི་ནང་ལས་ཡོད་རེད། དེ་འདྲ་ཡིན་ཙང་དེ་རྩ་ཆེན་ཞིག་ཡིན་པ་རེད་ཅག་དེ་ཕུད་ག་གཏོང་བ་རེད།

ད་ག་ནང་བཞིན་གྱི་ཏི་ལོ་པ་གིས་ནཱ་རོ་པ་ག་ཚོད་བརྡུངས་མེད་དུ་བླ་མ་པའི་ཉེས་དག་གཏོང་མཁན། ཏི་ལོ་པ་ཕྱི་ཐག་སངས་རྒྱས་དངོས། རེད་པ། ཨོ་ད་ནི་སྒྲ་ཡི་ས་བླ་མའི་སྐྱོན་རྟོག་གི་བློ་ཡོང་གི་ཡོག་རེད། པའི་བླ་མ་ལ་པའི་སྐྱོན་རྟོག་གི་བློ་ང་རང་ཚོ་སྐྱོན་མཐོང་ཡག་རེད་པ་དེ་འདྲ་བྱུང་ན་དེའང་ལེགས་མཐོང་བྱེད་དགོས་པ་རེད་བླ་མའི་མཛད་པ་ཡིན་བསམ་བསམ་བྱེད་དགོས་པ་རེད་བླ་མས་རྡུང་གི་ཡོད་ཟེར་རང་གིས་རྡུང་དགོས་པ་མ་རེད། ཨ། དེ་འདྲ་མ་ཡིན་པའི་བླ་མའི་བད་ཀན་འཆད་རྩོད་རྩོམ་གསུམ་ཐོས་བསམ་སྒོམ་གསུམ་ནས་མཚོན་པའི་སྒྲུབ་པ་ཉམས་ལེན་བྱ་ལས་པའི་ཆོས་ཕྱོགས་ཀྱི་ག་རེ་གནང་གི་ཡོད་ན་དེ་བླ་མས་གནང་ཡག་དེ་སོ་སོས་ཨེ་ཡོང་བལྟ་ནས་དྲི་མེད་རྣམ་ཐར་སྐྱོང་བར་བྱིན་གྱིས་རློབས་ཟེར་དེ་བྱས། སྐྱོང་བ་ཟེར་དེ་རང་གིས་སྦྱང་བ་སྦྱངས་འདི་པས་སྦྱོང་བརྡར་པས་བྱས་ཨེ་ཡོང་བལྟ། ཨོ་དེ་ཡིན་ཙང།

དེའི་གཟུ་རུབ་སྒུག་གསུངས་ཡོད་རེད་བྱས་ཙང་པས་མཁའ་འགྲོ་མ་འདི་ཚོས་པས་ཡར་ཕུལ་མཁན་མ་རང་གི་ཐུགས་ཀ་ནས་སྤྲུལ་པའི་མཁའ་འགྲོ་མ་རེད་དེ་ཡར་ཕུལ་ནས་ལོག་ཡོང་མཁན་དང་ཡང་སྒྱོ་མ་ཡི་དམ་ལ་ཕུལ་མཁན་འགྲོ་མཁན་ཚོ་བས་ལམ་ཁ་ལ་འཛིང་རེས་བྱས་པས་བུ་ཆང་རིན་པོ་དང་འཚང་ཁ་ཞེ་དྲག་བྱས་པས་དེ་ནས་ཕུལ་བའི་དམིགས་པ་བྱེད་དགོས་རེད་བ་ཡི་དམ་ལ་ཕུལ་མཁན་ཕུལ་མཁན་ཚོ་ཡང་ཡི་དམ་གྱི་ལྗགས་འོད་ཟེར་བུ་ཀྲུང་ཡི་དམ་དེ་མདུན་གྱི་བླ་མ་ཚོ་གི་མཐའ་ལ། བླ་མ་ཚོ་གཅིག་དེ་ཡང་ཡོད་རེད། དེ་ཡི་མཐའ་ལ་དེ་ནི། མདུན་དུ་གསང་བ་འདུས་པ་གཡས་སུ་གཤིན་རྗེ་གཤེད་གཡོན་དུ་འཁོར་ལོ་བདེ་མཆོག་རྒྱབ་ཏུ་ཀྱེ་རྡོར་དེ་ཡི་མཐའ་ལ་ཡི་དམ་རྒྱུད་སྡེ་བཞི་ཡི་ལྷ་ཚོགས་པའི་སྤྲིན་གྱི་ཕུང་པོ་གཏིབས་པ་ནང་བཞིན་ཡོད་རེད་བྱས་དང་དེ་ལ་མདོག་ཡག་ཅིག་གི་མཁའ་འགྲོ་མ་མང་པོ་སྤྲུལ་ནས་ཚོ་དེ་ནས་བཅུས་ནས་བདུད་རྩི་དེ་ཡི་དམ་ཚོ་ལ་ཕུལ་ཡི་དམ་ཚོ་ལ་ཕུལ་བའི་གོ་དེ་བས་བདུད་རྩི་དང་གཏོར་མ་དང། བའི། ནབ་བཟའ་དང་རྒྱན་དང་དེ་འདྲ་གི་བས། ལ་ཡང་བས་བསྒྱུར་ནས་ཕུལ་ཆོག་པ་རེད།